ཉེ་ཆར་ཨ་མི་རི་ཀའི་སྲིད་དོན་ཚོགས་པ་གཉིས་ཟུང་འབྲེལ་གྱི་གྲོས་ཚོགས་འཐུས་མི་བཞི་ཡིས་བོད་དང་རྒྱ་ནག་གི་དབར་ལ་དཀའ་རྙོག་ཐག་གཅོད་བྱ་རྒྱུར་དམིགས་པའི་བོད་རྒྱ་དཀའ་རྙོག་ཐག་གཅོད་ཁྲིམས་འཆར་འདི་བསྐྱར་དུ་ངོ་སྤྲོད་གནང་བའི་རྗེས་སུ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་འདི་ལོ་བོད་དོན་ཞུ་འབོད་ཀྱི་ལས་འགུལ་འདིའི་ཐོག་ལ་ཨ་མི་རི་ཀའི་གྲོས་ཚོགས་ལ་བོད་དོན་ཐག་གཅོད་ཀྱི་ཁྲིམས་གཞི་དེ་དོན་འཁྱོལ་ཡོང་རྒྱུར་འབོད་སྐུལ་གནང་གི་ཡོད་པ་རེད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གསུངས་དོན་དུ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཁྲིམས་འཆར་འདི་ཡིས་རྒྱ་ནག་གིས་བོད་ཀྱི་ཐོག་ལ་བཙན་འཛུལ་དང་བོད་མིའི་ཐོག་ལ་གདུག་རྩུབ་ཆེ་བའི་བཙན་གནོན་བྱས་པའི་རྐྱེན་གྱིས་ལོ་ངོ་བཅུ་ཕྲག་འགའ་ཞིག་སོང་བའི་བོད་རྒྱའི་དཀའ་རྙོག་འདི་ཐག་གཅོད་བྱེད་རྒྱུར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་མཉམ་དུ་གྲོས་མོལ་བྱེད་རྒྱུར་རྒྱ་ནག་སྲིད་གཞུང་གི་ཐོག་ལ་གནོན་ཤུགས་སྤྲོད་རྒྱུར་དམིགས་པ་ཞིག་ཡིན་པ་རེད། བཞུགས་སྒར་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་གནས་ཚུལ་སྤེལ་དོན་དུ། ཁེ་སར་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་ཀྱི་ཉིན་མོ་རྒྱ་གར་གྱི་རྒྱལ་ས་ལྡི་ལིར G20འབྱོར་ལྡན་རྒྱལ་ཁབ་ཉི་ཤུའི་ཕྱི་སྲིད་བློན་ཆེན་རྣམ་པའི་ཚོགས་འདུ་འཚོགས་བཞིན་པ་དང་སྐབས་བསྟུན་ནས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཤར་ཕྱོགས་ཡུ་རོབ་ཀྱི་རྒྱལ་ཁབ་ཅེཀ་སྤྱི་མཐུན་གྱི་ཕྱི་སྲིད་བློན་ཆེན Jan Lipavsky དང་མཇལ་འཕྲད་གནང་ཡོད་པ་དང། སྐུ་ཞབས Jan Lipavsky གིས་མཇལ་འཕྲད་འདིའི་རྗེས་སུ Twitter དྲ་ལམ་གྱི་ཐོག་ལ། ཁོང་རང་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་མི་སྣ་ཁག་དང་མཇལ་འཕྲད་བྱུང་བར་དགའ་ཚོར་ཆེན་པོ་བྱུང་ཞེས་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཅེཀ་སྤྱི་མཐུན་གྱི་སྲིད་འཛིན་ཟུར་པ Vaclav Havel མཆོག་དམ་པ་དེ་གཉིས་ཀྱི་དབར་དམིགས་བསལ་གྱི་མཛའ་གྲོགས་ཀྱི་འབྲེལ་བ་དམ་ཟབ་ཡོད་པ་དེས་འགྱུར་བ་མེད་པར་རྒྱུན་མཐུད་གསོན་གནས་རེད་ཅེས་གསུངས་ཡོད་པ་རེད། ཨུ་རུ་སུ་ཡིས་ཡུཀ་རེན་གྱི་ཐོག་ལ་བཙན་འཛུལ་དམག་འཁྲུག་འདི་འགོ་འཛུགས་བྱས་ཏེ་ལོ་ངོ་གཅིག་འཁོར་བའི་དུས་དྲན་གྱི་ཉིན་ཤས་ཀྱི་རྗེས་སུ་ཁེ་སར་རེས་གཟའ་མིག་དམར་གྱི་ཉིན་མོ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antonio Blinken གྱིས Kazakhstan གྱི་སྲིད་འཛིན་སྐུ་ཞབས Kassym-Jomart Tokayev དང་མཉམ་དུ་མཇལ་འཕྲད་ཀྱི་ཐོག་ལ་ཨ་མི་རི་ཀས Kazakhstan གཙོས་པའི་དབུས་ཕྱོགས་ཨེ་ཤི་ཡའི་རྒྱལ་ཁབ་ཁག་གི་རང་བཙན་དང་རྒྱལ་སྲིད་མངའ་དབང། དེ་བཞིན་མངའ་ཁོངས་གཅིག་སྒྲིལ་བཅས་ལ་རྒྱབ་སྐྱོར་གནང་རྒྱུའི་ཁས་ལེན་གནང་ཡོད་པ་རེད། སྐུ་ཞབས Blinken གྱིས་ཁེ་སར་ཨུ་རུ་སུའི་སྤྱི་མཐུན་གྱི་རྒྱལ་ཕྲན་དབུས་ཕྱོགས་ཨེ་ཤི་ཡའི་རྒྱལ་ཁབ Kazakhstan དང Kyrgyzstan།